ལོ་ངོ་བདུན་གྱི་སྔོན་ལ་སྲིད་བློན་དཱ་བིད་ཁེ་མེ་རོན་གྱིས་དབྱིན་ཡུལ་ཡུ་རོབ་སྤྱི་མཐུན་ནས་ཕྱིར་འཐེན་བྱེད་རྒྱུར་མང་མོས་ཐག་གཅོད་སྒོ་ནས་འོས་ཤོག་ལ་ཕམ་ཉེས་བྱུང་བའི་རྐྱེན་གྱིས་སྲིད་བློན་ནས་རྩ་དགོངས་ཞུས་པའི་རྗེས་སུ་བདུན་ཕྲག་འདིར་གཞུང་གིས་བློན་ཆེན་མི་སྣར་འགྱུར་བ་བཏང་བའི་རྗེས་ལ་སྲིད་བློན་ཟུར་པ་ཕྱི་སྲིད་དྲུང་ཆེར་བདམས་ཡོད་པ་རེད། ད་ལྟ་ནི་ང་ཚོའི་རྒྱལ་ཁབ་གདོང་ལེན་ཆེན་པོ་བྱེད་དགོས་པའི་དུས་ཚོད་ཡིན་པས། དཀྱིལ་ཤར་ལ་འཁྲུག་རྩོད་འབྱུང་བཞིན་པ་དང་ཡུ་ཀུ་རེན་ནང་དམག་ལངས་བསྡད་ཡོད་རེད། ཉིས་སྟོང་བཅུ་ལོར་སྐུ་ཞབས་ཁཱ་མེ་རོན་སྲིད་བློན་གནང་པའི་རིང་ལ་ཕཱ་ལེ་སི་ཐན་བ་གནས་སྡོད་བྱེད་སའི་གྷ་ཛ་ནི་བཙོན་ཁང་གི་ར་བ་ཞིག་རེད་ཅེས་འགྲེལ་བརྗོད་གནང་པ་དང་དུས་མཚུངས་ཨིས་ར་ཨེལ་དང་དབྱིན་ཡུལ་དབར་སྔར་བཞིན་འབྲེལ་ལམ་ཡག་པོ་བསྐྱངས་ཡོད་པ་རེད། Chatham ཁང་གི Bronwyn Maddox གིས། in the Middle East། དཀྱིལ་ཤར་དུ་འཁྲུག་རྩོད་ཁག་ཅིག་འགྱུར་བ་མེད་པར་གནས་ཡོད David Cameron གྱིས་ལི་བྷི་ཡ་ནང་ལ་བར་འདུམ་བྱས་མྱོང་ཡོད་པ་དེ་ནི་ལམ་ལྷོངས་ཆེ་ཤོས་ཀྱི་ལས་དོན་ཞིག་ཆགས་མེད། ཀིང་མཐོ་སློབ་ཀྱི Anand Menon གྱིས་དབྱིན་ཡུལ་གྱི་ཕྱི་འབྲེལ་སྲིད་བྱུས་ནི་ཧ་ལམ་འགྱུར་བ་ཐེབས་སྲིད་ཀྱི་མ་རེད་ཅེས་བརྗོད་འདུག། ངའི་བསམ་ཚུལ་ལ་འདི་ནི་རྒྱལ་ཁབ་ནང་ཁུལ་གྱི་མི་མང་གི་འདོད་ཚུལ་དང་བསྟུན་ནས་བྱས་པ་རེད་དྲན་གྱི་ཡོད། ཉིས་སྟོང་བཅོ་ལྔ་ལོར་ཁོང་སྲིད་བློན་གནང་བའི་རིང་ལ་རྒྱ་ནག་གི་གཙོ་འཛིན་ཞི་ཅིན་ཕིང་ལ་སྣེ་ལེན་གྲ་རྒྱས་པོ་གནང་སྟེ་སོ་སོའི་འདོད་ཕྱོགས་སྒྲུབ་ཐབས་གནང་ཡོད་པ་རེད། སྐོར་སྐྱོད་འདི་ནི་དུས་རབས་གསར་བ་ཞིག་འགོ་འཛུགས་པའི་མཚམས་ཤིག་རེད། ཁ་ཅིག་གིས་འདི་ནི་དབྱིན་ཡུལ་དང་རྒྱ་ནག་དབར་ལ་གསེར་གྱི་དུས་རབས་ཤར་བ་རེད་ཅེས་བརྗོད་ཀྱི་ཡོད། འོན་ཀྱང་དབྱིན་ཡུལ་དང་རྒྱ་ནག་གི་འབྲེལ་ལམ་ནི་དེ་ནས་བཟུང་བདེ་འཇགས་དང་ཡུལ་བབ་ཆབ་སྲིད་ཀྱི་བློ་འཚབ་བྱུང་བའི་རྐྱེན་གྱིས་སྐྱོ་རུ་ཕྱིན་པ་རེད་ཅེས་ཉམས་ཞིབ་པ་མཱེ་ནན་གྱིས་བརྗོད་འདུག། གསར་ཤོག་ནང་ལ་ནང་སྲིད་དྲུང་ཆེ Suella Braverman གྱིས་དབྱིན་ཡུལ་གྱི་ཉེན་རྟོག་པ་རྣམས་ནི་ཕཱ་ལེ་སི་ཐན་མི་མང་ལ་རྒྱབ་སྐྱོར་བ་རྣམས་ལ་གཡོན་ཕྱོགས་ལྟ་གྲུབ་སྒོ་ནས་ཕྱོགས་ལྷུང་བྱེད་ཀྱི་ཡོད་པར་སྐྱོན་འཛུགས་གནང་བའི་རྩོམ་ཡིག་སྤེལ་བའི་རྐྱེན་གྱིས་དེ་ལ་སྲིད་བློན་རི་ཤི་སུ་ནག་གིས་ཆོག་མཆན་གནང་མེད་པར་བརྟེན་ཁོང་གནས་དབྱུང་བཏང་ཡོད་པ་རེད་འདུག་ནང་སྲིད་དྲུང་ཆེའི་གོ་གནས་ཐོག་ལ་ཕྱི་སྲིད་དྲུང་ཆེ James Cleverly བསྐོས་པ་དང་ཕྱི་སྲིད་དྲུང་ཆེའི་གོ་གནས་ཐོག་ལ་སྐུ་ཞབས Cameron བསྐོ་བཞག་གནང་ཡོད་པ་རེད་འདུག Henry Ridgwell གྱིས་བཏང་བའི་གནས་ཚུལ་ཕབ་བསྒྱུར་དང་སྙན་སྒྲོན་ཞུ་མཁན་བསོད་ནམས་དབྱངས་འཛོམས་ཡིན།